གསན་མཁན་རྣམ་པ་སྐུ་ཁམས་བཟང་འདི་བོད་ལ་རྒྱང་ལྟ་ཟེར་བའི་ལས་རིམ་དེ་ཡིན། ལས་རིམ་དེ་ནང་ང་ཚོས་མཐོང་ཐོས་བྱུང་བའི་བོད་ཀྱི་གནས་ཚུལ་ལ་དྲན་གསོ་དང་བརྗེད་པར་དཀའ་བའི་ལོ་རྒྱུས་ལ་དཔྱད་ཞིབ་ཞུ་གི་ཡོད། དེ་རིང་གི་ལས་རིམ་ནང་འདི་གའི་ལས་བྱེད་ནང་པ་བསྟན་འཛིན་ལགས་ལྷན་དུ་རྒྱ་གར་ནང་དུ་འཚར་ལོངས་བྱས་པའི་བཙན་བྱོལ་བོད་མི་མི་རབས་གཉིས་པ་ཞིག་གི་ངོས་ནས་ཐོག་མའི་རྒྱ་གར་ནང་གི་བཙན་བྱོལ་གྱི་འཚོ་བའི་མྱོང་ཚོར་གྱི་སྐོར་ལ་བགྲོ་གླེང་ཞུ་རྒྱུ་ཡིན། ཕ་མ་ཚོ་ལམ་བཟོ་ནང་ལ་ད་ཅིག་ལས་ཀ་གནང་ཡས་རེད། རྒྱ་གར་གཞུང་གི་གནང་སྐྱོང་འབའ་སྒྲ་ཧ་གོ་ཟེར་ཡོད་རེད་འབའ་སྒྲ་ཚ་བ་ཆེན་པོ་དེ་འདྲ་ཁུལ་ལ་ཕ་མ་ཚོ་ཤིང་བཅད་ག་འགྲོ་གི་འདུག། གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར་བོད་ནང་དུ་བོད་མི་ཚོས་རྒྱ་ནག་གི་བཙན་འཛུལ་ལ་ཁ་གཏད་བཅགས་པའི་རང་དབང་གྱེན་ལངས་ལ་དྲག་གནོན་ཕོག་པའི་རྗེས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང་མགོན་པོ་གང་ཉིད་ཀྱི་ཕེབས་རྗེས་སུ་བོད་མི་ཁྲི་བརྒྱད་ཙམ་ཞིག་རྒྱ་བལ་འབྲུག་གསུམ་གྱི་ནང་བཙན་བྱོལ་དུ་ཡོང་དགོས་བྱུང་ཡོད་པ་བཞིན་བོད་ཀྱི་ས་མཚམས་གྲོང་ཚོ་སྐྱུག་ནས་ཡིན་པའི་ནང་པ་ལགས་ཀྱི་ནང་མི་ཚོ་ཡང་རྒྱ་གར་དུ་བཙན་བྱོལ་དུ་ཕེབས་དགོས་བྱུང་ཡོད་པ་རེད། ད་ང་ཚོའི་ནང་པ་དེ་ཅིག་ངའི་ད་གང་སྐྱེས་ས་འདི་རོང་ཆུང་ནང་གི་སྐྱུག་ཟེར་དེ་རེད་སྐྱུག་ཟེར་འདི་ད་རྒྱ་གར་གྱི་ས་མཚམས་ཟེར་ནས་རེད་ད་གང་བྱས་བོད་ཀྱི་ས་ཆ་ཐ་མ་འདི་སྤི་ཏི་ཟེར་གྱི་རེད་ཤིབ་སྐྱི་ཟེར་གྱི་རེད་ཤིབ་སྐྱི། ཤིབ་སྐྱི་ནས་གྲོང་གསེབ་ད་གང་བྱས་ཨང་གཉིས་པ་དེ་རེད་དེ་སོང་ཙང་ད་ལྔ་བཅུ་ང་དགུ་ནང་ལ་ཡ་ཅིག་བོད་ནང་ལ་དུས་འགྱུར་བྱུང་བ་རྗེས་ལ་ཡ་ད་ང་རང་ཅིག་གོ་བ་བྱས་ན་ཕ་མས་ཀྱི། ཕལ་ཆེར་ད་གང་བྱས་ལྔ་བཅུ་ང་དགུ་རྗེས་ལ་ཡ་ཕལ་ཆེར་སོ་སོའི་གི་སྐྱེས་ས་སྐྱེས་ཡུལ་དང་ཆ་ཚང་ལོ་བཞག་ནས་ད་རྒྱ་གར་ལ་ཡ་བཙན་བྱོལ་འབྱོར་ཡོད་ས་རེད། ད་ཅིག་གི་བཙན་བྱོལ་ནང་གི་མི་རབས་གཉིས་པ་གི་གནས་ཚུལ་མང་པོ་འདྲ་བོ་ཅིག་ང་ཚོ་མང་ཆེ་ཅིག་ཕ་མ་ཚོ་སྐབས་དེའི་སྐབས་ལ་ཡ་ད་ང་ཚོ་ཡིན་ན་ཅིག་སིམ་ལ་ཁུལ་ལ་ཡ་ལམ་བཟོ་ནང་ལ་ད་ཅིག་ལས་ཀ་གནང་ཡས་རེད་ང་ཚོ་ཡིན་ན་ཅིག་གི་གོང་ས་མཆོག་དང་ནི་ཅིག་གི།

ཕ། ཕ་མ་ལ་ཡ་བཀའ་དྲིན་ཞུས་དེ་འདྲ་གོ་སྐབས་བྱུང་ཡོད་མ་རེད་ད་རྩ་བ་འདི་ང་རང་ངོ་སྤྲོད་རེད། ད་ལྟ་ནང་པ་ལགས་གསུངས་ནང་བཞིན་ཐོག་མར་སིམ་ལ་ལ་འབྱོར་འདུག་པ་སྐབས་དེ་དུས་ཀྱི་ད་སིམ་ལའི་བཙན་བྱོལ་བོད་མིའི་གི་སླབ་གྲྭ་ཁག་ད་དེ་འདྲ་བཞིན་ནང་པ་ལགས་ཁྱེད་རང་ཕེབས་སླབ་གྲྭ་ཕེབས་ད་འདི་འདྲའི་སྐོར་ལ་ག་རེ་ག་རེ་དྲན་གནང་གི་འདུག། ད་ཐོག་མར་དེ་ང་རང་དྲན་པ་བྱས་པས་ན་ད་ཅིག་གི། སིམ་ལ་གཏན་འཇགས་སླབ་གྲྭ་ནང་རེད་གཏན་འཇགས་སླབ་གྲྭ་ནང་ལ་ཡ་ད་ཅིག་གི། སླབ་གྲྭ་ནང་ཕུ་གུ་གཞི་བཟུང་གི་ད་གང་བྱས།
སྤྱིར་བཏང་ཀྱི་ད་ཕ་མ་ང་རང་ཚོ་ད་གང་བྱས་སླབ་གྲྭ་ནས་ད་ཐག་ཉེ་བོ་ཕལ་ཆེར། དུས་སུ་བྱས་པས་ན་ཀི་ལོ་མི་ཏྲ་གསུམ་བཞི་ནང་ད་ཁོང་ཚོ་ཕལ་ཆེར་དེ་སྐབས་དེ་དུས་ཙམ་ན་ཤིང་བརྗེ་གུར་ནང་བསྡད་ཀྱི་ཡོད་རེད།

དེ་མིན་གྱི་སྤྱིར་བཏང་གི་ད་ང་ཚོས་སྔ་དགོང་གཉིས་སོ་སོའི་གི་ཁྱིམ་ཚང་ཁྱིམ་ཚང་ད་ལབ་ན་ནང་ད་ཁྱིམ་ཚང་ཟེར་གྱི་ཡོད་མ་རེད་ང་ཚོ་ད་སྤྱིར་བཏང་གི་འདི་རེད་ད་ང་ཚོའི་ཁམས་ཚན་ཁམས་ཚན་ཡོད་རེད་སུ་འདྲ་ལ། སྐབས་དེ་ཙམ་ལ་ཡ་ད་ང་ཚོའི་ང་ཚོའི་སྤུ་གུ་ཆུང་ཆུང་སོང་ཙང་ཕ་མ་ལྟ་རྟོག་བྱེད་ཕ་མ་ལྟ་རྟོག་བྱེད་མཁན་ཚོས་གི་ད་གང་བྱས་སྐབས་དེ་དུས་སེམས་པ་ལ་ཡ་ཅིག་བྱམས་སྐྱོང་གནང་ཡ་རེད་ཁོང་ཚོའི་ངོས་ནས་ཅིག་དུག་ལོག་བཀྲུས་ཡ་རེད་ད་འདི་ནས་ད་འདིའི་སྐབས་ཀྱི་གནས་སྟངས་ཐོག་ནས་ཡ་ང་ཚོའི་དོ་བདག་ལ་ཡང་ད་གང་ནས་ཤིག་རྒྱབ་ཡ་རེད། ཨ་ནི་དེ་འདྲ་དཀའ་ངལ་མང་པོ་བྱུང་ཡོད་པའི་སྐབས་ལ་ཡང་ཕ་མ་ཚོས་ཀྱི་ལྟ་རྟོག་ཡག་པོ་བྱེད་པ་དང་སྐབས་དེ་དུས་ཙམ་པ་ལ་ཡང་ཆོས་དགེ་དེ་ཚོས་ཀྱི་དངོས་གནས་ཅིག་གི། ང་ཚོ་ལ་ཡང་ཅིག་གི། ད་ཕ་མ་དག་གི་ཅིག་ན་བྱམས་སྐྱོང་བྱས་ཡ་རེད་ཅིག་སློབ་སྦྱོང་ཡག་པོ་ཞིག་གནང་སོང་ད་ཡིན་ན་ཡང་སོ་སོའི་ངོས་ནས། སྐབས་དེ་དུས་ཙམ་པ་ལ་ཡང་ཅིག་ནང་གི་དཀའ་ངལ་བྱུང་བ་དེ་སོ་བརྒྱད་ཀྱི་ཆ་བཞག་པ་ཡིན་ན་དཔེར་ཆ་བཞག་ན་ད་ནངས་གོང་དུ་ཞུ་ལན་ཞིག་ལས་དགུན་ཁ་གནམ་གཤིས་ཧ་ཅང་གྲང་མོའི་སྐབས་ལ་ཡང་ཅིག་གི། ད་དུག་ལོག་ད་ཅིག་ནང་གི་སྟབས་བདེ་མ་ཞིག་ཡོད་མ་རེད་བསླབ་གྲྭའི་སྒོར་དངོས་པོ་ཆུང་ཆུང་ཞིག་སྤྲི་དགོས་བ་དེ་དེའི། གྲོགས་པོ་ཞིག་ཀྱང་ཡོད་མ་རེད། ཧང་ཀོ་ཡིན་ན་སྤྱིར་བཏང་གི་དེ་དུས་ང་ལ་ཡལ་ག་མང་ཆེ་ཁེངས་ཀྱི་རེད། རྒྱ་གར་གཞུང་གི་གནང་ཀྱོག Bata ཧང་ཀོ་ཟེར་ཡ་ཅིག་ཡོད་རེད Bata། Bata ཧང་ཀོ་གྱོན་དུས་དེ་ད་ཕལ་ཆེར་ཡར་མར་རྩེད་མོ་རྩེས་རོབ་རྩེས་རྩེས་ནས་རྗེས་ཧང་ཀོ་ཞིག་ཀྱང་མར་བཞག་ནས་ང་ཚོ་རྩེད་མོ་རྩེས་ད་ཆུ་སྲིན་ཁ་ཟེར་ཡ་དེ་གསུམ་ཀ་གནམ་གཤིས་གྲང་མོ་ཡོད་རེད་དེ་གཟུགས་པོ་ལ་ཏོག་ཙམ་འཁྱག་གི་ཡོད་རེད་དེ་ཡིན་ན་ཡང་དེ་ཙམ་པར་ཕྲུ་གུའི་སྣང་བ་སོང་ཙང་དེ་འདྲ་རེད་ཅིག་གི་ཞེ་པོ་ཅིག་དཀའ་ངལ་མྱངས་མ་སོང། ད་ཡིན་ན་ཡང་ད་དུས་ཙམ་པ་ང་རང་གིས་དྲན་ཤོས་ག་རེ་རེད་ཟེར་ན་དེ་དུས་ཙམ་པ་ལ་ཡར། ཕལ་ཆེར་ཆིག་སྟོང་དགུ་བརྒྱ།

ད་ཁོ་རང་ཚོ་མང་པོ་ཞིག་ཡོང་ཆེད་ལས་འདི་འདྲ་མང་བྱེད་ཀྱི། འཕྲེད་དར་སྒྲོག་ཅིག་འཕྲེད་དར་ཁྱེར་ལ་ཡ་བྱེད་ཀྱི་རི་མོ་དེ་འདྲ་མང་པོ་བྲིས་ཤག། དེ་དུས་ཙམ་པར་དེ་དུས་ཙམ་པ་ལ་ཡ་ཅིག་རྒྱ་མི་དང་བོད་ཅིག་དང་འཐབ་འཛིང་བྱེད་པ་དང། དེ་འདྲ་མང་པོ་ཅིག་སློབ་གྲྭའི་ནང་ལ་ཡ་ཁོང་ཚོ་སྐོར་ར་བརྒྱབ་ནས་སྐད་འབོད་ར་རྐྱང་བ་ཞུ་རྒྱབ། ཅིག་དར་ཆ་དམར་པོ་འདྲ་ཞིག་འདུག་དེ་དུས་ཙམ་པ་ལ་ད་ད་ལྟ་དུས་བལྟས་པ་ཡིན་ན་ཕལ་ཆེར་རྒྱ་མིའི་རྒྱལ་དར་ཞིག་ཡིན་ས་རེད་འདི་ཁོང་ཚོས་ཀྱི་མེ་སྲེག་བཏང་ཡ་དང་རྡོག་པ་རྒྱག་ཡ་དེ་འདྲ་ཅིག་གི་བྱས་སོང་དུས། ང་རའི་སེམས་ལ་ད་ལྟ་ཡིན་ནའི་སྤྱིར་བཏང་གི་གསལ་པོ་ཞིག་དྲན་ཏེ་ཤར་ལོ།

དེ་དང་ཕྱོགས་མཚུངས་དུས་ཚོད་ཀྱི་རྐྱེན་པས་དེ་རིང་གི་ལས་རིམ་འདི་ཞུ་མཚམས་འདིར་བཞག་གི་ཡིན། གཟའ་འཁོར་རྗེས་མའི་ལས་རིམ་གྱི་ནང་དུམ་བུ་གཉིས་པ་མུ་མཐུད་དེ་གསན་རོགས་གནང་ཐུགས་རྗེ་ཆེ།